ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཉིས་པའི་ཚེས་བཅུ་གསུམ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་དང་པོའི་ཚེས་ཉེར་གསུམ། རེས་གཟའ་མིག་དམར་གྱི་དགོང་དྲོའི་ལས་རིམ་དེ་འགོ་འཛུགས་ཞུ་གི་ཡིན། དེ་རིང་གི་ལས་རིམ་འདི་བཞིན་ལྷུན་གྲུབ་ཚེ་རིང་ལགས་ཀྱིས་བཀོད་སྒྲིག་གནང་བ་དང། ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་བསྒྱུར་གྱིས་སྙན་སྒྲོན་ཞུ་མཁན། གུས་པ་མཚོ་སྔོན་དངོས་གྲུབ་བཅས་ང་ཚོ་ཐུན་མོང་ནས་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུ་བ་དང་སྦྲགས། དེ་རིང་གི་ལེ་ཚན་ཁག་གཤམ་ལ་རིམ་པས་ངོ་སྤྲོད་ཞུ་གི་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར། རྒྱ་ནག་གཞུང་གིས་བོད་ཀྱི་ནང་ཆོས་རིག་གཞུང་སྤྱིའི་ངོ་བོར་འགྱུར་བ་གཏོང་ཐབས་བྱེད་བཞིན་པར་ཨ་མི་རི་ཀའི་བོད་དོན་དམིགས་བསལ་འབྲེལ་མཐུད་པས་སྐྱོན་བརྗོད་གནང་ཡོད་པ་སོགས་དེ་རིང་གི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་དགེ་འདུན་པ་དཀོན་མཆོག་གྲགས་པ་ལགས་སུ་ཡུན་རིང་དྲི་རྩད་བཀག་ཉར་བྱས་པའི་རྗེས་གློད་གྲོལ་བཏང་ཡོད་ན་ཡང། ཁོང་གི་ཞིབ་ཕྲའི་གནས་ཚུལ་ཤེས་རྟོགས་མེད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། རྒྱ་གར་ནང་དུ་འཚོགས་པའི་ཨེ་ཤེ་ཡའི་ནང་པའི་ཞི་བདེའི་ལྷན་ཚོགས་ཀྱི་ཐོག ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནི་ནང་པ་ཡོངས་ཀྱི་དབུ་ཁྲིད་ལ་ངོས་འཛིན་གྱིས་སྤྱི་མོས་གྲོས་ཆོད་བཞག་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། མཇུག་ཏུ་གནད་དོན་གླེང་མོལ་གྱི་ལས་རིམ་ནང། ཨ་མི་རི་ཀའི་ཀལ་ལི་ཕོར་ནི་ཡ་ནང་ལ་གནས་བཞུགས་གནང་མཁན་ཤིང་བརྐོས་སྒྱུ་རྩལ་བ་སྤེན་པ་ཚེ་རིང་ལགས་དང་ལྷན་དུ་གླེང་མོལ་ཞུས་པ་ཞིག་བཅས་གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་སྙན་སྒྲོན་མ་ཞུས་གོང་ཐོག་མར། རྒྱ་ནག་གཞུང་གིས་བོད་ཀྱི་ནང་ཆོས་རིག་གཞུང་སྤྱིའི་ངོ་བོར་འགྱུར་བ་གཏོང་ཐབས་བྱེད་བཞིན་པར་ཨ་མི་རི་ཀའི་བོད་དོན་དམིགས་བསལ་འབྲེལ་མཐུད་པས་སྐྱོན་བརྗོད་བྱས་འདུག་པ་འདིའི་ཐད་བཞུགས་སྒར་རྡ་རམ་ས་ལ་ནས་འདི་གའི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང།
Helsinki འགྲོ་བ་མིའི་ཐོབ་ཐང་ཐེབས་རྩ་ཁང། The Helsinki Foundation for Human Rights། གིས་ཇེ་ནི་ཝར་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ཚོགས་ཆུང་ནང་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གི་གནས་བབ་ཐད་དུས་བཀག་བསྐྱར་ཞིབ་ཀྱི་ལས་དོན་མ་ཚུགས་པའི་ཉིན་གཅིག་གི་གོང་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་དངོས་ཡོད་གནས་སྟངས་གསལ་སྟོན་བྱས་པའི་ཚོགས་འདུ་ཞིག་སྤྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་གཉིས་ཉིན་གོ་སྒྲིག་ཞུས་ཏེ་ཨ་རིའི་གཞུང་གི་བོད་དོན་དམིགས་བསལ་འབྲེལ་མཐུད་པ་ལྕམ་ཨ་ཛེ་རེ་ཛི་ཡ་གིས། དྲ་ལམ་བརྒྱུད་ཚོགས་འདུ་དང་འབྲེལ་བའི་གསུང་བཤད་གནང་བའི་ནང། His Holiness the Dalai Lama's succession process འདས་པའི་ལོ་ངོ་བཅུ་ཕྲག་མང་པོའི་རིང་རྒྱ་ནག་གཞུང་གིས་གདུག་རྩུབ་ཧ་ཅང་ཆེ་བའི་སྲིད་བྱུས་ལམ་ལུགས་ཀྱི་འོག་ནས་བོད་བརྒྱུད་ནང་བསྟན་རྒྱ་ནག་ཅན་དུ་བསྒྱུར་རྒྱུ་དང། བོད་མི་ཚོར་རང་གི་སྐད་ཡིག་དང་ཆོས་ལུགས་མི་རིགས་རིག་གཞུང་སྲུང་སྐྱོབ་བྱེད་མི་འཇུག་པའི་ལས་འགུལ་སྤེལ་བཞིན་ཡོད་ཅེས་དང། རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱིས་བོད་ཀྱི་ནང་ཆོས་རིག་གཞུང་སྤྱི་ཡི་ངོ་བོ་འགྱུར་བ་གཏོང་ཐབས་བྱེད་བཞིན་ཡོད་ལ། ལྷག་པར་དུ ྋགོང་ས ྋསྐྱབས་མགོན་ཏཱ་ལའི་བླ་མ་མཆོག་གི་མ་འོངས་པའི་སྐུའི་ཡང་སྲིད་ཀྱི་གནད་དོན་དེ་རྒྱ་ནག་གཞུང་རང་ཉིད་ཀྱི་ཆབ་སྲིད་ཀྱི་དགོས་མཁོ་བསྒྲུབ་ཆེད་ཁ་ལོ་བསྒྱུར་ཏེ་སྤྲུལ་སྐུའི་ཡང་སྲིད་ཀྱི་དོན་སྙིང་གི་ལྟ་གྲུབ་ཁག་དམངས་གཙོ་དང་མི་ལྡན་པའི་རྒྱ་ནག་དམར་ཤོག་ཚོགས་པའི་ལམ་ལུགས་ཀྱི་ནང་ཚུད་ཐབས་བྱེད་བཞིན་ཡོད་པར་སྐྱོན་བརྗོད་ཤུགས་ཆེན་བྱས་འདུག། The non-democratic values of the Chinese Communist Party དེའི་ཐད་བོད་མི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ཀྱིས་ཨ་མི་རི་ཀའི་ངོས་ནས་བོད་དོན་ཐད་འགྱུར་བ་མེད་པའི་རྒྱབ་སྐྱོར་ཡོད་པ་ནན་བརྗོད་གནང་བ་ཁག་ནི་ཧ་ཅང་གི་གནད་འགག་ཆེན་པོ་ཡིན་པ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང།
ལྕམ་སྐུ་ཨུ་ཛི་ར་ཛེ་ཡཱ་གིས་མ་གསུང་བཤད་གནང་བ་དེའི་བརྒྱུད་རིམ་ནང་ལོགས་ལྟ་བ་ཡིན་པས་ན། ད་རྒྱ་ནག་གིས་དང་བོད་ཀྱི་འགྲོ་བ་མིའི་ཐོབ་ཐང་རྡོག་རོལ་བཏང་བ་དེའི་ནང་ལོགས་ནས་བོད་དེར་ད་མངོན་གསལ་དོད་ཤོས་ཡིན་པ་དེ་མ་ལྟོས་བསམ་པ་དེའི་ཐོག་ནས་རྒྱལ་ཁབ་ད་ཚང་མའི་ངོས་ནས་དེ་དངོས་ཡོད་ཀྱི་གནས་སྟངས་ཐོག་ནས་མ་ཅིག་ལྟ་བྱེད་ཅེས་རྒྱ་ནག་ལ་དངོས་ཡོད་ཀྱི་རྒྱ་ནག་ཙམ་མ་ཡིན་པ་རྒྱལ་སྤྱི་ལ་ཕན་པའི་ཐོག་ནས་བོད་ཀྱི་གནས་སྟངས་འདི་ག་ལ

བོད་ནང་རྒྱ་ནག་གཞུང་གིས་བཙུགས་པའི་བཅའ་སྡོད་སློབ་གྲྭ་ཁག་འཕྲལ་དུ་མཚམས་འཇོག་དགོས་པ་གསལ་སྟོན་བྱས་འདུག་ཅིང་ཨ་མི་རི་ཀའི་བོད་དོན་དམིགས་བསལ་འབྲེལ་མཐུད་པ་ལྕམ་ཨ་ཛི་ར་ཛི་ཡ་མཆོག་གིས། འདས་པའི་ལོ་བཞི་དང་ཕྱེད་ཀའི་རིང་རྒྱ་ནག་ཐོག་ཞིབ་འཇུག་དང་དཔྱད་ཞིབ་བྱས་པའི་དུས་ཡུན་དེའི་རིང་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱིས་རྒྱ་ནག་ནང་བསམ་ཚུལ་མི་མཐུན་པ་དང་གཞུང་ཕྱོགས་ཀྱི་ཆབ་སྲིད་ལངས་ཕྱོགས་ལ་མོས་མཐུན་མི་བྱེད་མཁན་ཚོར་འཇིགས་སྣང་དང་བཟོད་བསྲན་མེད་པར་དྲག་གནོན་བྱས་པའི་ཐོག་ནས་གཉའ་གནོན་བཏང་ཡོད་པ་ཤེས་རྟོགས་ཐུབ་ཡོད། འོན་ཀྱང་དྲག་གནོན་གྱི་ལས་འགུལ་དེ་དག་མངོན་གསལ་དོད་ཤོས་ནི་བོད་ནང་སྤེལ་ཡོད་པ་གསུངས་འདུག་པ་མ་ཟད་འདི་ལྟ་བུའི་དཀའ་ངལ་དང་གདུག་རྩུབ་ཀྱི་གནས་སྟངས་དེའི་འོག་ལ་ཡང་བོད་མི་ཚོས་གསར་གཏོད་ཀྱི་ཐབས་ལམ་གྱི་ཐོག་ནས་རང་གི་ཆོས་དང་རིག་གཞུང་སྲུང་སྐྱོབ་བྱེད་ཐབས་བྱེད་བཞིན་ཡོད་པ་ནི་ཧ་ལས་དགོས་པ་ཞིག་ཡིན་པ་གསུངས་འདུག་ཡང་སྤེན་རྒྱལ་ཁབ་ཏུ་གནས་བཞུགས་བོད་གནས་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ཀྱིས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ནི་ཧ་ཅང་གི་ཛ་དྲག་ཡིན་ནའང་དེའི་སྐོར་རྒྱལ་སྤྱིའི་ཐོག་ལ་མངོན་གསལ་དོད་པོ་ཡིས་གླེང་སློང་ཐུབ་མིན་ནི་རྒྱལ་ཁབ་སུ་སུ་ཡིས་རྒྱ་ནག་ལ་བསྟུན་མཁས་བྱེད་མིན་ལ་རག་ལས་ཡོད། ཨ་རིའི་གཞུང་གིས་རྒྱུན་དུ་བོད་ནང་གི་དངོས་ཡོད་གནས་སྟངས་སྐོར་གླེང་སློང་གནང་བ་དེ་ཡིས་དམངས་གཙོའི་རྒྱལ་ཁབ་གཞན་ཚོ་ལ་མིག་དཔེ་སྟོན་པ་ཞིག་ལ་ངོས་འཛིན་གནང་གི་ཡོད་པ་འགྲེལ་བརྗོད་གནང་བྱུང།
འགྲོ་བ་མིའི་ཐོབ་ཐང་གི་རིན་ཐང་ལྟ་བ་དེ་ངོས་འཛིན་བྱེད་མཁན་གྱི་རྒྱལ་ཁབ་དེ་ཚོ་ལ་ཨ་ནི་དཔེ་མཚོན་ཅིག་དང་ཨ་ནི་སྣེ་ཁྲིད་ཀྱི་ཡོད་ཡ་གི་རྣམ་པ་འདྲ་བོ་ཅིག་རེད་དེ་འདི་ག་ལ་ད་དམངས་གཙོའི་རྒྱལ་ཁབ་དེ་ཚོ་གིས་ངེས་པར་དུ་ཨ་ནི།

དེ་དང་ཕྱོགས་མཚུངས་བོད་ནང་གདུག་རྩུབ་ཅན་གྱི་སྲིད་བྱུས་ལག་བསྟར་བྱེད་མཁན་གྱི་དཔོན་རིགས་སྤྱི་དང་ལྷག་པར་དུ་བོད་ཕྲུག་ས་ཡ་གཅིག་ལྷག་རྒྱ་ནག་གཞུང་གིས་གཉེར་བའི་གཏན་འཇགས་སློབ་གྲྭ་ཁག་གི་ནང་བཏང་སྟེ་བོད་པའི་ངོ་བོ་སིམ་ཐབས་ཀྱི་ལས་འགུལ་སྤེལ་མཁན་གྱི་དཔོན་རིགས་ཚོར་ཨ་རིའི་ནང་ཡོང་རྒྱུའི་ཐོངས་མཆན་ཝི་ཛ་སྤྲོད་རྒྱུར་དམ་དྲག་བྱས་པ་སོགས་ལངས་ཕྱོགས་མཁྲེགས་པོ་བཟུང་བཞིན་ཡོད་པ་གསུངས་འདུག་བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་དང་པར་ལེན་ཕྱོགས་སྒྲིག་པ་བསྟན་འཛིན་ལེགས་སྨོན་ནི།

དེ་ཡང་རྒྱལ་སྤྱིའི་བོད་དོན་འབྲེལ་མཐུད་ཁང་གིས་གསར་འགོད་གསལ་བསྒྲགས་ཤིག་སྤེལ་བའི་ནང། སྔ་ལོའི་རྩིས་ནས་འདི་ལོ་བོད་ནང་གི་འགྲོ་བ་མིའི་ཐོབ་ཐང་ལ་རྒྱབ་སྐྱོར་གནང་མཁན་རྒྱལ་ཁབ་ལྡབ་གཅིག་ཙམ་མང་དུ་ཕྱིན་ཡོད་པ་དང་ཚང་མས་རྒྱ་ནག་གིས་དྲང་བདེན་བྱ་དགོས་པ་དང་འགྲོ་བ་མིའི་ཐོབ་ཐང་རྡོག་རོལ་དུ་བཏང་བཞིན་པའི་འགན་དབང་ཆ་ཚང་རྒྱ་ནག་གིས་འཁྱེར་དགོས་པ་གསུངས་བཞག་ད་ལན་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་ཐད་རྒྱ་ནག་གིས་དེ་སྔ་བྱུང་མྱོང་མེད་པའི་གདོང་ལེན་བྱ་དགོས་བྱུང་ཡོད་པ་དང་དེ་ནི་མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་དུས་ཀྱི་ཐོག་ལོ་རྒྱུས་ཀྱི་མཚམས་རྟགས་ཤིག་ཡིན་པ་གསུངས་བཞག། ཐའེ་ཝན་བོད་ཀྱི་སྐུ་ཚབ་དོན་གཅོད་ལས་ཁུངས་ཀྱི་ལམ་སྟོན་འོག་ཕྱི་ཟླ་དང་པོའི་ཚེས་བཅོ་བརྒྱད་དང་བཅུ་དགུ་ཉི་མ་གཉིས་ཀྱི་རིང། ཐའེ་ཝན་ཞོན་ཙང་གཙུག་ལག་སློབ་གཉེར་ཁང་གི་བོད་བརྒྱུད་ནང་བསྟན་ཞིབ་འཇུག་སྡེ་ཚན་དང་ཐའེ་ཝན་རྒྱལ་སྤྱིའི་བོད་བརྒྱུད་ནང་བསྟན་ཞིབ་འཇུག་ཚོགས་པ། ཐའེ་ཝན་རྒྱལ་སྤྱིའི་བོད་བརྒྱུད་ནང་བསྟན་མཐུན་ཚོགས་བཅས་མཉམ་རུབ་ཀྱི་ཐོག་ནས། ཐའེ་ཝན་གྱི་མངའ་སྡེ། ཧྲིན་ཀྲུར་དུ་ཡོད་པའི་ཞོན་ཙང་གཙུག་ལག་སློབ་གཉེར་ཁང་གི་ཚོགས་ཁང་དུ་ཐའེ་ཝན་བོད་བརྒྱུད་ནང་བསྟན་གྱི་ད་ལྟའི་གནས་བབ་དང་མ་འོངས་འཕེལ་ཕྱོགས་སྐོར་གྱི་གླེང་སྟེགས་ཆེན་མོ་དང་སྐབས་དང་པོའི་ཆོས་ཚོགས་ཁག་གི་ལས་དོན་ཚོགས་འདུ་གོ་སྒྲིག་ཞུ་ཐུབ་པ་བྱུང་བཞག་དེ་ཡང་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་དེ་རིང་གནས་ཚུལ་སྤེལ་བའི་ནང། ཚོགས་འདུའི་དབུ་འབྱེད་ཀྱི་མཛད་སྒོའི་ཐོག་ཐའེ་ཝན་བོད་ཀྱི་སྐུ་ཚབ་དོན་གཅོད་སྐལ་བཟང་རྒྱལ་མཚན་ལགས་ནས་ཚོགས་འདུ་སྐོང་ཚོགས་གནང་དགོས་པའི་དམིགས་ཡུལ་སྐོར་གསུང་བཤད་གནང་བའི་རྗེས། ཐའེ་ཝན་ཞོན་ཙང་གཙུག་ལག་སློབ་གཉེར་ཁང་གི་སྦྱིན་བདག་ཆེན་མོ་ལྕམ་སྐུ་ཤིན་ཀོང་མཆོག་དང། སློབ་སྤྱི་སྐུ་ཞབས་ཌོག་ཊར་ཅན་ཤའོ་ཆི་མཆོག་དང་ཞོན་ཙང་གཙུག་ལག་སློབ་གཉེར་ཁང་གི་བོད་བརྒྱུད་ནང་བསྟན་ཞིབ་འཇུག་སྡེ་ཚན་གྱི་ཚོགས་གཙོ་བཙུན་མ་ཤིས་ཅའོ་ཧའེ་ལགས། ཐའེ་ཝན་རྒྱལ་སྤྱིའི་བོད་བརྒྱུད་ནང་བསྟན་ཞིབ་འཇུག་ཚོགས་པའི་ཚོགས་གཙོ་མཁན་པོ་ཚེ་དབང་རིག་འཛིན་ལགས་དང། བསླབ་གསུམ་ཆོས་ཚོགས་ཀྱི་ཚོགས་གཙོ་དང་པོ་ཁྲེན་མི་རུང། ཐའེ་ཝན་རྒྱལ་སྤྱིའི་བོད་བརྒྱུད་ནང་བསྟན་མཐུན་ཚོགས་ཀྱི་ཚོགས་གཙོ་དང་པོ་ཀྲོང་ཀྲི་བཅས་ནས་ཚོགས་འདུའི་དབུ་འབྱེད་དང་འབྲེལ་བའི་གསུང་བཤད་གནང་བཞག་དེ་ནས་ཚོགས་ཐུན་གཉིས་པའི་ཐོག་ཐའེ་ཝན་བོད་ཀྱི་སྐུ་ཚབ་དོན་གཅོད་སྐལ་བཟང་རྒྱལ་མཚན་ལགས་དང། དོན་ཁང་གི་ཀུན་གསལ་འོད་སྣང་གི་རྩོམ་སྒྲིག་པ་འབུམ་རམས་མ། Lu Huichuan། ལགས་གཉིས་ནས་ཐའེ་ཝན་དུ་བོད་བརྒྱུད་ནང་བསྟན་གྱི་ད་ལྟའི་གནས་བབ་ཀྱི་སྐོར་གསུང་བཤད་དང་དྲི་བ་ཁག་ལ་ལན་འདེབས་གནང་བཞག་ཉིན་གུང་ཞལ་ལག་གི་རྗེས་སུ། ཆེད་དུ་གདན་འདྲེན་ཞུས་པའི་ཐའེ་ཝན་གྱི་མཁས་དབང་སློབ་དཔོན་ཆེན་མོ Liu Yu Kong ལགས་དང Wang Hrichie ལགས། སློབ་དཔོན་ཆེན་མོ་ལྕམ་ཕང་མི་ལིང་ལགས་བཅས་ནས་བོད་བརྒྱུད་ནང་བསྟན་གྱི་ད་ལྟའི་གནས་བབ་དང་མ་འོངས་འཕེལ་ཕྱོགས་ཀྱི་སྐོར་དཔྱད་རྩོམ་སྒྲོག་སྦྱང་དང། བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཐའེ་ཝན་དུ་གདན་འདྲེན་ཞུ་རྒྱུར་ཐའེ་ཝན་མང་ཚོགས་ཀྱི་ལངས་ཕྱོགས་ཞེས་པའི་སྐོར་ལ་གསུང་བཤད་དང་དྲི་བ་ཁག་ལ་ལན་འདེབས་གནང་བཞག་ཉིན་རྒྱབ་ཚོགས་ཐུན་བཞི་པར་བོད་ཀྱི་ཆོས་བརྒྱུད་རྙིང་མའི་སྐུ་ཚབ་མཁན་པོ་ཀཿ་ཐོག་རིག་འཛིན་ཆེན་མོ་ལགས་དང་བཀའ་བརྒྱུད་པའི་སྐུ་ཚབ་མཁན་པོ་འཕྲིན་ལས་རྣམ་རྒྱལ་ལགས་ས་སྐྱའི་སྐུ་ཚབ་མཁན་པོ་ངག་དབང་མཁས་གྲུབ་ལགས་དགེ་ལུགས་པའི་སྐུ་ཚབ་ལྷ་རམས་པ་དགེ་བཤེས་བློ་བཟང་དབང་ཕྱུག་ལགས་བཅས་ནས་སོ་སོའི་ཆོས་བརྒྱུད་ཀྱི་ངོ་སྤྲོད་དང་འབྲེལ་ཐའེ་ཝན་དུ་བྱུང་རིམ་དང་ད་ལྟའི་གནས་བབ། མ་འོངས་འཕེལ་ཕྱོགས་སོགས་ཀྱི་སྐོར་ལ་གསུང་བཤད་གནང་བཞག། ཡང་གནས་ཚུལ་གཞན་ཞིག་ནང། བོད་མིའི་སྒྲིག་འཛུགས་ཀྱི་ནང་སྲིད་ལས་ཁུངས་ཀྱི་དྲུང་འཕར་བསྟན་འཛིན་ནོར་བུ་ལགས་མན་སྤར་ཕན་བདེ་གླིང་བོད་མིའི་གཞིས་ཆགས་སུ་ས་ཁང་དཔྱད་ཞིབ་དང་སྡོད་ཁང་གི་གནས་སྟངས་གཟིགས་ཞིབ་གནང་ཆེད་ཕེབས་བཞག་དེ་ཡང་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་གནས་ཚུལ་ཐོན་པར་གཞིགས་ན། ནང་སྲིད་དྲུང་འཕར་ལགས། ཟླ་བ་འདིའི་ཚེས་བཅུ་གཅིག་ནས་བཅུ་དགུ་བར་མན་སྤར་གཞིས་ཆགས་ནང་བཞུགས་རྒྱུན་རིང་སྐབས་བཅུ་དྲུག་པའི་བཀའ་ཤག་གིས་ལམ་སྟོན་གནང་བ་བཞིན་གཞིས་ཆགས་དེའི་མི་མང་གི་ས་ཆར་དཔྱད་ཞིབ་དང་སྡོད་ཁང་གི་མཐུན་རྐྱེན་ཐད་གཟིགས་ཞིབ་གནང་ཡོད་འདུག། དེ་ཡང་བཀའ་ཤག་གི་ས་ཁང་གི་ཐབས་ཇུས་བཞིན། ས་ཞིང་ཉར་འདོད་མེད་པ་རྣམས་ཀྱིས་ས་ཞིང་ཕྱིར་འབུལ་ཞུ་ཕྱོགས་དང་ཉེ་དུས་བོད་ནས་འབྱོར་བ་རྣམས་ལ་སྡོད་ཁང་དང་ས་ཞིང་མཁོ་སྤྲོད་གནང་ཆེད་ཀྱི་དམིགས་ཡུལ་ཞིག་ཡིན་འདུག་ཡང་ནང་སྲིད་དྲུང་འཕར་བསྟན་འཛིན་ནོར་བུ་ལགས་ཀྱིས་མན་སྤར་ཕན་བདེ་གླིང་བོད་མིའི་གཞིས་ཆགས་ནང་ཡོད་པའི་སམ་བྷོ་ཊ་བོད་མིའི་སློབ་གྲྭར་ཡང་གཟིགས་སྐོར་གནང་བཞག། ཡང་གནས་ཚུལ་གཞན་ཞིག་ནང་རྒྱ་ནག་ནུབ་ཕྱོགས་ཁུལ་དུ་ས་ཡོམ་འགུལ་ཚད Magnitude ཞེས་པ་བདུན་ཚག་གཅིག་བརྒྱབ་ནས་མི་དྲུག་ལ་རྨས་སྐྱོན་དང་སྡོད་ཁང་བཞི་བཅུ་ཞེ་བདུན་ཙམ་བརྡིབས་པའི་གནས་ཚུལ་ཐོན་བཞག་དེ་ཡང་པི་ཅིང་ནས་ཨེ་པི་གསར་ལས་ཁང་གིས་དེ་རིང་གནས་ཚུལ་སྤེལ་བའི་ནང། དེ་རིང་རེས་གཟའ་མིག་དམར་གྱི་སྔ་དྲོ་རྒྱ་ནག་བྱང་ཕྱོགས་ཤིན་ཅང་ས་ཁུལ་དུ་ས་ཡོམ་བརྒྱབ་ནས་མི་དྲུག་ལ་རྨས་སྐྱོན་ཕོག་པ་དང། ཁང་པ་བརྒྱ་དང་ཉི་ཤུ་ཙམ་བརྡིབས་པ་དང་སྐྱོན་ཆག་ཕོག་པ་སོགས་བྱུང་ཡོད་ལུགས་ས་གནས་དཔོན་རིགས་ཚོས་བརྗོད་བཞག་འདི་ནི་དགུན་དུས་ཀྱི་གནམ་གཤིས་གྲང་ངར་ཆེ་བའི་དུས་འདིར་ས་ཡོམ་གྱི་འཇིགས་པ་བྱུང་བ་གསར་ཤོས་དེ་ཡིན་འདུག་དེ་རིང་ས་ཡོམ་དེ་བཞིན་ཤིན་ཅང་གི་ཨག་སུའུ་ས་ཁུལ་གྱི་ཨུ་ཤི་ཏུར་པན་རྫོང་ནང་སྔ་དྲོའི་ཆུ་ཚོད་གཉིས་པ་ཙམ་ལ་བརྒྱབ་ཡོད་པ་དང་ཛ་དྲག་ཉེན་སྐྱོབ་རུ་ཁག་འཕྲལ་དུ་ཆེད་གཏོང་གནང་བཞག་རྨས་སྐྱོན་ཕོག་པའི་མི་དྲུག་གི་ནང་ནས་གཉིས་ཀྱི་གནས་སྟངས་ཧ་ཅང་ཛ་དྲག་ཡོད་པ་དང་གཞན་མི་བཞི་པོ་དེར་རྨས་སྐྱོན་ཕྲན་བུ་ལས་ཕོག་མེད་པ་རེད་འདུག་གཞན་ཡང་སོ་ནམ་གྱི་བཟོ་བཀོད་ཁག་ཅིག་ལ་རྡིབ་སྐྱོན་བྱུང་ཡོད་པ་ཨུ་གུར་གྲངས་ཉུང་མི་རིགས་ཀྱི་ས་གནས་སྲིད་གཞུང་གི་གཞུང་འབྲེལ་དྲ་རྒྱ། Weibo། ནང་བཀོད་ཡོད་འདུག་ཡང་ས་ཡོམ་རྐྱེན་པས་གློག་སྐུད་མང་པོར་གནོད་སྐྱོན་བྱུང་འདུག་ཀྱང་འཕྲལ་དུ་སླར་གསོ་བྱེད་ཐུབ་པ་བྱུང་ཡོད་ལུགས་ཨག་སུ་ས་ཁུལ་གྱི་དཔོན་རིགས་ཚོས་བརྗོད་བཞག། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར། མི་འབོར་ཞིབ་འཇུག་བྱས་པའི་སྙན་ཐོ་གཞིར་བཟུང་བྱས་ན། ས་ཡོམ་རྒྱབ་ཡུལ་རི་ཁྲོད་དུ་ཆགས་པའི་རྫོང་དེའི་ནང། མི་འབོར་ཁྱོན་བསྡོམས་ནས། ཉིས་འབུམ་ཉིས་ཁྲི་སུམ་སྟོང་ཙམ་ཡོད་པ་ཤིན་ཅང་གི་དཔོན་རིགས་ཚོས་བརྗོད་བཞག། ཤིན་ཅང་གི་རྒྱལ་ས་ཨུ་རུམ་ཆི་ཡི། རི་ལིའི་ལས་ཁང་གི་དཔོན་རིགས་ཚོས། དེ་རིང་སྔ་དྲོ་ཆུ་ཚོད་བདུན་པ་ཙམ་ལ་རི་ལིའི་ལྕགས་ལམ་རྣམས་ལ་ཞིབ་འཇུག་བྱས་ཟིན་ནས། གནོད་སྐྱོན་དེ་འདྲ་ཕོག་མེད་པ་ར་སྤྲོད་བྱུང་བའི་རྗེས། རི་ལི་ཕར་འགྲོ་ཚུར་འོང་རྣམས་སྔར་རྒྱུན་བཞིན་འགྲོ་གི་ཡོད་པ་དང། ས་ཡོམ་གྱི་རྐྱེན་ངན་དེས་འཁྱུག་ཙམ་རིང་རི་ལི་ཉི་ཤུ་རྩ་གསུམ་ལ་དོ་ཕོག་བྱུང་ཡོད་པ་ཝའི་པོ་དྲ་རྒྱའི་ནང་བཀོད་འདུག་ཡང་ཨ་མི་རི་ཀའི་ས་གཤིས་རིག་པའི་དཔྱད་ཞིབ་ལས་ཁང་གིས། དེ་རིང་གི་ས་ཡོམ་དེའི་འགུལ་ཚད་ནི Magnitude ཞེས་པ་བདུན་ཡིན་པ་དང། རི་ཁྲོད་ཀྱི་ས་ཁུལ་དེར་དེ་སྔ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་བརྒྱད་ལོར་ས་ཡོམ་ཆེ་ཤོས་འགུལ་ཚད་བདུན་ཚག་གཅིག་བརྒྱབ་ཡོད་པ་བརྗོད་བཞག། དེ་ནས་ཕྱི་ཟླ་དང་པོའི་ཚེས་ཉེར་གསུམ་ཉིན། རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱིས་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཐོག་དུས་བཀག་བསྐྱར་ཞིབ་ཐེངས་བཞི་པ་དེ་གནང་བའི་སྐབས། ཚོགས་མིའི་རྒྱལ་ཁབ་ཁག་ཅིག་གིས་རྒྱ་ནག་གཞུང་གིས་བོད་ནང་གི་གཏན་འཇགས་སློབ་གྲྭ་ཁག་སྒོ་བརྒྱབ་དགོས་པའི་ཞུ་སྐུལ་གནང་མཁན་བྱུང་ཡོད་པ་སོགས་ཀྱི་སྐོར་ཡེ་ཤེས་ཟླ་བ་ལགས་དང་བསྟན་འཛིན་བདེ་སྐྱིད་ལགས་ཀྱིས་དྲི་བ་དྲིས་ལན་གནང་བ་ཞིག་གསན་རོགས་གནང།
གསན་མཁན་རྣམ་པ་ཚོ་བཀྲ་ཤིས་བདེ་ལེགས། སྤྱི་ཟླ་དང་པོའི་གི་ཚེས་ཉི་ཤུ་རྩ་གསུམ Swiss གི་གྲོང་ཁྱེར Geneva ནང་ཞོགས་ཀྱི་ཆུ་ཚོད་དགུ་པའི་ཐོག་ལ་ད་ལྟ་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་གི་དུས་བཀག་བསྐྱར་ཞིབ་འདི་ད་རྒྱ་ནག་ཐོག་ལ་གནང་ཡོད་རེད་ད་ལྟ་རང་སྡེ་ཚན་དེ་གྲུབ་མཚམས་ཀྱི་རྗེས་ལ་ད་ལྟ་ང་དང་ཨ་ནི་ང་ཚོ་བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་ཡེ་ཤེས་ཟླ་བ་ལགས་གཉིས་ད་ལྟ་ད་ལྟ་རང་ཅིག་མཇུག་སྒྲིལ་བྱས་པ་གི་རྒྱལ་ཚོགས་ཀྱི་དུས་བཀག་རྒྱ་ནག་ཐོག་གི་དུས་བཀག་བསྐྱར་ཞིབ་འདིའི་ནང་ལོགས་ཀྱི་ནང་དོན་ཁག་ཅིག་དང་ཡང་འདིའི་ནང་ལོགས་ནས་དམིགས་བསལ་གྱི་རྒྱལ་ཁབ་མང་པོ་ཅིག་གིས་ད་བཀའ་མོལ་གནང་བའི་ནང་ལོགས་ལ་ཅིག་རྒྱ་ནག་གི་བོད་ནང་ལོགས་དང་བོད་འབྲེལ་གྱི་གནད་དོན་ཐོག་ད་ངོ་སྤྲོད་བྱེད་མཁན་གྱི་རྒྱལ་ཁབ་ཁག་ཐོག་ལ

ད་ད་ལྟ་ང་ཚོ་དེ་རྒྱ་གར་གྱི་ཕྱག་ཚོད་བྱས་པ་ཡིན་ན་གཉིས་པ་ནས་དུས་བྱས་ནས་འགོ་འཛུགས་ཞུས་སོང་རོ། ང་ཚོ་དུས་བལྟས་བསྡད་དུས་ཙམ་པ་ད་རྒྱལ་ཁབ་ད་ལྟའི་ཆ་ལ་ད་ང་ཚོས་ཅིག་བོད་དོན་ཐོག་ལ་ཅིག་བར་ལ་གླེང་སློང་བྱེད་མཁན་གྱི་རྒྱལ་ཁབ་འདི་ད་བཅུ་དགུ་ལྷག་ཞིག་ཚུགས་བྱུང་སོང། ད་འདི་ན་རྒྱལ་ཁབ་དཔེར་ན་ད་ཀ་ན་ཌ་ལྟ་བུ་རེད་དེ་ནང་བཞིན་གྱི་ཨ་ནི་ཌན་མག་རེད་དེ་ནང་བཞིན་གྱི་ཨ་རི་རེད་ཨ་ནི་ཨོ་སི་ཀྲི་ཡ་རེད་དེ་ཚོ་མང་ཆེ་བ་གཅིག་གིས་ད་ལྟ་བོད་ནང་གི་ད་བོད་ནང་རྒྱ་ནག་གཞུང་གིས་གསར་འཛུགས་བྱས་པའི་བཅའ་སྡོད་སློབ་གྲྭ་དེའི་ཐད་ལ་བཀའ་གླེང་སློང་ཤུགས་ཆེན་པོ་ཞེ་ཅིག་གནང་འདུག་ད་ནི་ད་ཡིན་པས་ན་ང་ཚོས་ད་ལྟ་ད་ད་ལྟ་ཇི་ནི་ཝ་ན་ད་ལྟ་ད་རྒྱ་ནག་ཐད་དུས་བཀག་བསྐྱར་ཞིབ་ཚོགས་ས་གི་ཚོགས་ཁང་ནང་ལོགས་ཡོད་པའི་ད་ང་ཚོ་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་ད་ཇར་མ་ནི་གི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་ད་འགན་འཛིན་ཀཱའི་མུ་ལར་ལ་ང་ཚོས་ད་ཅིག་དྲ་ཐོག་ནས་འབྲེལ་བ་ཞུས་བསྡད་པ་ཡིན་ཁོ་རང་ཕ་གིའི་ཚོགས་ས་ནང་དངོས་སུ་ཡོད་རེད་ཁོ་རང་ལ་ང་ཚོས་བཀའ་འདྲི་ཞུས་པའི་སྐབས་སུ་ད་ད་རེས་ཀྱི། ད་དུས་བཀག་བསྐྱར་ཞིབ་བྱས་པ་དེ་ད་དེ་སྔ་ཉིས་སྟོང་བཅོ་བརྒྱད་ལོ་ཚོགས་པ་དང་ད་གཅིག་མཚུངས་རེད་བཞག་ཟེར་བ་མང་ཆེ་བ་གཅིག་རེད་བ་ཨ་ནི་ཁོ་རང་གིས་དེ་འདྲ་གསལ་བོ་ཞིག་གསུང་གི་འདུག་ཁོ་རང་དངོས་སུ་ཕེབས་ཡོད་རེད་ཨ་ནི་འདི་དང་མཉམ་དུ་དེ་སྔ་དང་མ་འདྲ་བ་གཅིག་དེ་ད་རེས་ཀྱི་ད་དུས་བཀག་བསྐྱར་ཞིབ་བྱས་པ་དེ་ཚོགས་སའི་ནང་ལོགས་ལ་ད་གཞུང་འབྲེལ་མ་ཡིན་པའི་ཚོགས་པ་རེད་ད་དེ་ཞབས་སྟེགས་དེ་གཅིག་ད་ལོགས་རེད་ནམ་རྒྱུན་ནས་གོ་སྒྲིག་ཞུ་གི་ཡོད་ཟེར་བ་ད་རིང་དེ་ནང་ལོགས་ལ་ཡིན་པས་ན་ད་དེ་དངོས་གནས་གཅིག་མང་གཙོ་དོན་གཉེར་རེད་དེ་ནང་བཞིན་གྱི་ད་གཅིག་ང་ཚོ། དུས་རྒྱུན་ལྟར་རང་དབང་དང། རང་དབང་དང་འབྲེལ་བའི་ཐོག་ལ་འཐབ་རྩོད་གནང་བསྡད་མཁན་དེ་འདྲའི་ཚོགས་པ་ད་ལྟའི་ཞབས་སྟེགས་བཅོ་ལྔ་མ་གཏོགས་དུས་ད་ལོ་གནང་མི་འདུག་ད་འདི་ནང་ལོགས་ལ་ད་ལྟ་ང་ཚོ། ད་ལྟ་སྤྱི་ཚོགས་རིག་པའི་འབུམ་རམས་པ། རྒྱལ་རྒྱལ་ལོ་ལགས་བྱས་ཨ་ནི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་ད་ལྟ་ཀཱའི་མུ་ལར། ཁོ་རང་ཚོ་ནང་ལོགས་ལ་དུས་ཡར་འཛུལ་ཞུགས་བྱེད་ཐུབ་པ་གི་གོ་སྐབས་བྱུང་ཟེར་ད་འདིའི་ཐོག་ནས་དེ་མིན་ཞབས་སྟེགས་མང་ཆེ་བ་གཅིག་རྒྱ་ནག་ཁོ་རང་ཚོ་གི་མཐུན་ཕྱོགས་དང་འབྲེལ་བའི་ཚོགས་པ་གཞུང་འབྲེལ་མ་ཡིན་པའི་ཚོགས་པ་དེ་འདྲ་ཚོས་ཅིག་ད་ལོ་ད་འདི་ཞབས་སྟེགས་མང་བ་དེ་ཟིན་ཡོད་པའི་གནས་ཚུལ་ཞིག་ཏུ་ཐོན། འདུག་ལགས། ལགས་རེད་ད་ལྟ་ཡེ་ཤེས་ཟླ་བ་ལགས་ཀྱིས་གསུངས་པ་ནང་བཞིན་རེད་ད་ལྟ་གསན་མཁན་རྣམ་པ་ཚོའི་ཆེད་ཀྱི་རྒྱབ་ལྗོངས་ཀྱི་ཆེད་དུ་ད་རེས་ད་ལྟ་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་གི་རྒྱ་ནག་ཐོག་གི་དུས་བཀག་བསྐྱར་ཞིབ་དེ་ཐེངས་བཞི་པ་ཆགས་བསྡད་འདུག་ད་དེ་སྔ་ཐོག་མ་དེ་སྤྱི་ལོ་ཉིས་སྟོང་དགུ་བྱས་དེ་ནས་ཉིས་སྟོང་བཅུ་གསུམ་དེ་ནས་ཉིས་སྟོང་བཅོ་བརྒྱད་བྱས་ད་ད་ད་འདི་ལོ་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལ་གཅིག་ལོ་བཞི་དང་ཕྱེད་ཀ་གི་དུས་བཀག་མཚམས་རེ་ལ་གནང་ཡོང་དུས་རང་བཞིན་གྱིས་ད་རེས་ཀྱི་དུས་བཀག་བསྐྱར་ཞིབ་འདི་ཧ་ལས་པའི་གལ་ཆེན་པོ་གཅིག་དང་ལྷག་པར་དུ་རྒྱལ་སྤྱིའི་ནང་ལོགས་ཀྱི་རྒྱལ་ཁབ་དང་ཡང་གཅིག་གཞུང་འབྲེལ་མ་ཡིན་པའི་ཚོགས་པ་འགྲོ་བ་མིའི་ཐོབ་ཐང་ཐད་ཀྱི་བསྐྱར་ཞིབ་དང་ཉམས་ཞིབ་བྱེད་མཁན་ཚོ་ལ་ཧ་ལས་པའི་གནད་འགག་ཅིག་ཆགས་བསྡད་ཀྱི་འདུག་གཞི་རྩའི་གི་ད་ལྟ་ཡེ་ཤེས་ཟླ་བ་ལགས་ཀྱིས་གསུངས་པ་ནང་བཞིན་རེད་ད་རེས་ཀྱི་ཆུ་ཚོད་གསུམ་དང་ཕྱེད་ཀ་ལྷག་གི་དུས་བཀག་བསྐྱར་ཞིབ་འདིའི་ནང་ལོགས་ལ་རྒྱལ་ཁབ་མང་པོ་གཅིག་གིས་ཨ་མི་རི་ཀ་གཙོ་བོར་གྱུར་བའི་གི་ཡུལ་གྲུ་རྒྱལ་ཁབ་མང་པོ་གཅིག་གིས་བོད་པའི་ཀྱི་གནད་དོན་ཐོག་ཐད་ཀར་རྒྱ་ནག་གཞུང་ལ་དེ་འདྲས་གླེང་སློང་བྱེད་པའི་ཀྱི་གནད་དོན་ཆགས་བསྡད་ཀྱི་འདུག་ཡིན་ནའི་དེ་སྔ་དང་མི་འདྲ་བ་ད་རེས་ཀྱི་རྒྱལ་ཁབ་མང་པོ་འདིའི་ནང་ལོགས་ལ་རྒྱལ་ཁབ་གཅིག་དེ་ཉི་ཧོང་ཆགས་བསྡད་ཀྱི་འདུག་ཉི་ཧོང་ཡིན་ན་ད་རེས་བོད་པའི་ཀྱི་གནད་དོན་ཐོག་གླེང་བ་འདི་ལྷག་པར་དུ་མཉམ་འབྲེལ་རྒྱལ་ཚོགས་ཀྱི་སྡིངས་ཆ་འདི་འདྲས་སྒང་གླེང་བ་འདི་ཐེངས་མ་དང་པོ་གཅིག་ཆགས་ཡོང་དུས་ཡང་འདི་རང་བཞིན་གྱི་བོད་པའི་གནད་དོན་ཐོག། རྒྱལ་སྤྱིའི་ནང་ལོགས་ལ་ཐུགས་སྣང་དང་ཅིག་སེམས་འཚབ་ཡོད་མཁན་གྱི་རྣམ་འགྱུར་ཅིག་ཆགས་བསྡད་ཀྱི་འདུག་ད་ལྟ་ཡེ་ཤེས་ལགས་ཀྱིས་གསུངས་པ་ནང་བཞིན་རེད། རྒྱལ་སྤྱི་བོད་དོན་ལས་འགུལ་ཁང་གི་ཇར་མ་ནི་གྱི་འགན་འཛིན་ཁཱའི་མུ་ལར་ལགས་ཀྱིས་གསུངས་པ་ཡིན་ན། དེ་སྔ་ཐེངས་གསུམ་རྒྱ་ནག་གི་བསྐྱར་ཞིབ་དང་བསྡུར་བ་ཡིན་ན། འདི་ལོའི་ད་རེས་བསྐྱར་ཞིབ་འདིའི་ནང་ལོགས་ལ་བོད་པའི་གི་གནད་དོན་ཐོག

ད་ད་འདི་ཁོ་རང་ཚོས་གི་ད་ལྟ་ང་ཚོ་ད་བོད་རང་སྐྱོང་ལྗོངས་ཟེར་ཡ་དེ་ལ་ཨ་ནི་དེ་སྔ་ཡིན་ན་ད Tibet Autonomous Region ཟེར་དགོས་རེད་བོད་རང་སྐྱོང་ལྗོངས་ད་ཡིན་པས་ན་ད་རེས་འདི་ན་ཁོ་རང་ཚོས་ད་ཅིག་ག་ལོག་རེད་སྐད་སྒྱུར་གི་ཐོག་ནས་ཡིན་པས་ན་ཨ Tibet གི་ཚབ་དེ་ལ་ཤི་ཙང་ད་འདི་ཁོ་རང་ཚོས་ཉེ་ཆར་དུ་གཏན་འབེབས་བྱས་ཡོད་རེད་འདི་བེད་སྤྱོད་བྱས་པའི་ཐོག་ནས་ཁོ་རང་ཚོས་ད་ཤི་ཙང་གི་ནང་ད་ཡིན་རྒྱུ་བོད་ནང་ལོགས་ཟེར་དགོས་རེད་བོད་རང་སྐྱོང་ལྗོངས་ནང་ལོགས་ལ

གཅིག་གཞུང་འབྲེལ་མ་ཡིན་པའི་ཚོགས་པ་རེད་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པ་ཁག་ཅིག་དེ་འདྲས་ཕེབས་ཡས་ཀྱི་ལུགས་སྲོལ་ཅིག་དང་གོ་སྐབས་ཅིག་ཡོད་དུས་ད་རེས་ཀྱི་ཚོགས་འདུ་ད་ཚོགས་སའི་གི་ཚོགས་ཁང་ནང་ལོགས་ལ་གཅིག་རྒྱ་ནག་གཞུང་གིས་མཐུན་འགྱུར་བྱས་པའི་གི་གཞུང་འབྲེལ་མ་ཡིན་པའི་ཚོགས་པ་མང་པོ་ཅིག་གིས་རྐུབ་བཀྱག་ཟིན་ཏེ་གཅིག་གཞི་རྩའི་གི་དངོས་ཡོད་ཀྱི་ད་བོད་མི་གཙོས་པའི་གི་འགྲོ་བ་མིའི་ཐོབ་ཐང་རྩོད་ལེན་བྱེད་མཁན་མང་པོ་ཅིག་ལ་རྐུབ་སྟེགས་མ་རག་བ་དང། གཅིག་དཀའ་ངལ་འཕྲད་པའི་གནས་སྟངས་ཅིག་ཆགས་བསྡད་འདུག་ད་འདི་འདྲའི་གི་ལམ་ལུགས་སྲོལ་འདི་རྒྱ་ནག་གཞུང་གི་དེ་སྔ་ནས་ཅིག་ད་རེས་ཀྱི་ལྷན་ཚོགས་ལྟ་བུ་ད་འགྲོ་བ་མིའི་ཐོབ་ཐང་གི་ལྷན་ཚོགས་མང་པོ་ཅིག་གི་ཚོགས་དུས་ནང་ལོགས་ལ་འདི་འདྲའི་གནང་བཞིན་པ་ཅིག་ཆགས་བསྡད་ཀྱི་འདུག་ད་ད་ལྟ་ཡེ་ཤེས་ལགས་ཀྱིས་ད་རྒྱལ་ཁབ་མང་པོ་ཅིག་གིས་བསམ་འཆར་བཏོན་པ་འདི་ལ་ཡང་སྡེ་ཚན་གསུམ་ལ་དབྱེ་བྱས་རྒྱ་ནག་གཞུང་རེད་རྒྱ་ནག་གི་འཐུས་མི་སྐུ་ཚབ་ཀྱི། ངོས་ནས་ལན་འདེབས་ཅིག་སྐྱོན་གྱི་འདུག། ད་རེས་ཀྱི་ལན་འདེབས་འདིའི་ནང་ལོགས་ལ། སྡེ་ཚན་གསུམ་པ་འདིའི་ནང་ལོགས་ལ། རྒྱ་ནག་གཞུང་གིས་བོད་པའི་གྱི་གནད་དོན་དང་ལྷག་པར་དུ་བཅའ་སྡོད་སློབ་གྲྭ་རེད་ཡང་ཅིག་ཆོས་དད་རང་དབང་དང་འབྲེལ་བའི་གྱི་ལན་ནང་ལོགས་ལ། ད་ཁོ་ཚོས་གྱི་དུས་རྒྱུན་ནས་གསུངས་བསྡད་ཡས། ད་ཨིན་སྐད་ཐོག་ཞུས་པ་ན Rhetoric ད་ག་རང་ཅིག་ཆགས་བསྡད་ཀྱི་འདུག་བོད་ནང་ལོགས་ལ་བོད་མི་སྤྱི་ཚོགས་ཀྱི་དཔལ་འབྱོར་གྱི་གནས་བབ་ཡར་རྒྱས་ཕྱིན་པ་དང་ཅིག་བོད་ནང་ལོགས་ལ་བོད་མི་ལ་དཀའ་ངལ་མེད་པ་དང་སྤྱི་ཡོངས་ནས་ཅིག་ད་བོད་མི་གྱི་རང་དབང་འདི། ད་དེ་བས་ཀྱང་ཡག་རུ་ཕྱིན་ཡོད་པའི་གི་གནས་སྟངས་དེ་དེ་སྔ་ནང་བཞིན་དེའི་གི་གནས་སྟངས་ད་ག་རང་ཅིག་རྒྱུན་ལྡན་ནས་གནས་པ་ནང་བཞིན་ཅིག་ཆགས་བསྡད་ཀྱི་འདུག་ད་གཞི་རྩའི་ཅིག་རྒྱལ་ཚོགས་ཀྱི་དེ་འདྲའི་ཆེས་མཐོ་བའི་གི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ནང་ལོགས་ལ་རྒྱ་ནག་ཐོག་ཅིག་དུས་བཀག་བསྐྱར་ཞིབ་རིམ་པ་མང་པོ་བྱས་པའི་ནང་ལོགས་ལ་རིམ་པའི་ཁྲོད་རྒྱ་ནག་ལ་ནི་བོད་ནང་གི་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གྱི་གནད་དོན་ཐད་དྲི་རྩད་དེ་འདྲས་ནན་པོ་བྱས་ཡོད་དེ་ཡིན་ནས་རྒྱ་ནག་གཞུང་གིས་དེ་སྔ་ཕྱི་ལོ་ཉིས་སྟོང་དགུ་རེད།

སློབ་ཕྲུག་དེ་ཚོ་ཅིག་ཕ་མ་ནས་ཅིག་ག་ལབ་ད་ང་ཚོ་ཁ་བྲལ་དུ་བཅུག་སྟེ་ཨ་ནི་བསླབ་གྲྭ་ནང་བཅུག་པ་མ་ཡིན་པ་བྱས་ཏེ་ཕ་མ་ཚོའི་ངོས་ནས་དེ་ལ་འདོད་མོས་ཡོད་པ་གཞིར་བཟུང་ར་ཕ་མ་ཚོ་ཡིན་པས་ནས་བསླབ་གྲྭའི་ནང་ལོགས་ཚུད་ཡོང་ཆོག་གི་ཡོད་པ་སློབ་ཕྲུག་དེ་ཚོ་ཡིན་པས་ནས་ད་གུང་སེང་ལ་ཐུག་སར་འགྲོ་ཆོག་གི་ཡོད་པ་དང་ཨ་ནི་འདི་ད་ལྟའི་བཅའ་སྡོད་སློབ་གྲྭ་འདི་གཅིག་སྟོང་དགུ་བརྒྱ་དགུ་བཅུ་ཙམ་ནས་ད་རྒྱ་ནག་ནང་ལོགས་ལག་བསྟར་བྱས་ད་འདིའི་གྲུབ་འབྲས་ཡག་པོ་ཞེ་ཅིག་ཐོན་ཙང་ཨ་ནི་ད་ད་ད་ཅིག་ཕི་ཁའི་ལག་བོད་ནང་ལག་བསྟར་བྱེད་ཀྱི་ཡོད་པའི་གི་ད་ཅིག་ཁོ་རང་ཚོའི་ལན་འདེབས་འདི། དེ་འདྲའི་འགྲོ་ཆགས་སུ་ད་ཡང་ན་ཤིང་གི་བཅའ་སྡོད་སློབ་གྲྭའི་ནང་སློབ་ཕྲུག་འདི་ཚོ་ད་ཅིག་རིན་མེད་ཐོག་ནས་སློབ་སྦྱོང་ད་ཅིག་ཕུགས་ཡུལ་ལ་འཕངས་ཟིན་འདྲ་ཞིག་གསུང་གི་འདུག་དེ་ནང་བཞིན་གནད་དོན་གལ་ཆེ་བ་གཅིག་དེ་སྐབས་དེ་དུས་ད་ལྟ་ང་ཚོ་ད་ཅིག་ག་ལོ་ས་གནས་གནས་སྤོ་བྱས་འབྱོར་ར་ང་ཚོ་ད་ཅིག་མཐོ་ས་ནས་དམའ་སར་མི་ཚོ་མར་སྤོས་བྱོས་འབྱོར་ར་དེ་འདྲ་ཡིན་པས་ན་ད་ཁོ་རང་ཚོས་གི་དཔེ་མཚོན་ཙམ་ཞུས་བྱས་ད་རིགས་གང་ལ་ཡིན་པས་ན་བོད་པ་དེ་ཚོ་ལ་ད་ཅིག་དབུགས་ལེན་དཀའ་ངལ་ཡོད་རེད། འདི་དེ་གཅིག་པོ་མ་ཡིན་པ་བྱས་ན་ཚ་ཡང་མང་པོ་ཞུགས་ཡོང་གི་འདུག་དེ་ཕྱིན་ནས་ང་ཚོ་ད་ཅིག་ག་ལོ་རེད་ཁོ་རང་ཚོ་མ་ནི་རྒྱ་དིང་ལ་མ།

རྒྱ་ནག་གཞུང་གིས་ཕྱི་ཕྱོགས་སུ་འབྲེལ་བ་བྱས་པའི་ཉེས་མིང་འོག་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་པའི་ནང་འཛིན་བཟུང་བཙན་ཁྲིད་བྱས་ཡོད་པ་ཀན་སུའུ་ཞིང་ཆེན་ཐེ་བོ་རྫོང་གི་གཡི་བ་ཡུལ་ཚོའི་བཀྲ་ཤིས་དགོན་པའི་དགེ་འདུན་དཀོན་མཆོག་གྲགས་པ་ལགས་སུ་ཟླ་ངོ་གཉིས་ཙམ་མ་ཟིན་རིང་དྲི་རྩད་བཀག་ཉར་རྗེས་ད་ལྟའི་ཆར་གློད་གྲོལ་བཏང་ཡོད་ན་ཡང་དམ་དྲག་རྐྱེན་གྱིས་ཁོང་གི་ཞིབ་ཕྲའི་གནས་ཚུལ་ཤེས་རྟོགས་ཐུབ་རྒྱུ་དཀའ་ལས་ཁག་པོ་ཆགས་ཡོད་པ་ཁོང་དང་འབྲེལ་ཡོད་བོད་མི་གཉིས་ནས་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། གོང་ཞུས་འབྲེལ་ཡོད་ཅིག་ནས་མུ་མཐུད་བརྗོད་དོན་ལ་ཁོང་ད་ལྟའི་ཆར་གློད་གྲོལ་བཏང་སྟེ་ཕྱིར་དགོན་པའི་ནང་ཕེབས་ཡོད་ན་ཡང་ཟླ་དུས་ག་ཚོད་ཅིག་ལ་གློད་ཡོད་དང་ས་གནས་གང་དུ་དྲི་རྩད་བཀག་ཉར་བྱེད་མིན་སོགས་ཀྱི་ཞིབ་ཕྲའི་གནས་ཚུལ་ཕན་ཚུན་བཤད་ཐབས་བདེ་བོ་བྱུང་གི་མེད་སྐོར་བརྗོད་བྱུང་ལ། ཡང་ཕ་ཡུལ་གྱི་ཡུལ་མི་སོགས་ཀྱི་བདེ་འཇགས་ཆེད་མིང་བརྗོད་འདོད་མེད་པའི་གོང་ཞུས་འབྲེལ་ཡོད་བོད་མི་ཅིག་ནས་དཀོན་མཆོག་གྲགས་པ་ལགས་སུ་ད་ཐེངས་གཅིག་པོ་ཙམ་མ་ཡིན་པ་དེ་སྔ་ནས་ཕྱི་ཕྱོགས་སུ་འབྲེལ་བ་བྱེད་སྐོར་གྱི་ཉེས་མིང་འོག་ཐེངས་ཁ་ཤས་ལ་བཙན་བཟུང་བཙན་ཁྲིད་བྱེད་མྱོང་ཡོད་སྐོར་འགྲེལ་བརྗོད་གནང་གི་འདུག། དགེ་འདུན་པ་དཀོན་མཆོག་གྲགས་པ་ལགས་ནས་བཞུགས་སྒར་དུ་རྟེན་གཞི་བྱས་པའི་ཀིརྟི་བྱེས་པ་གྲྭ་ཚང་དུ་ལོ་མང་རིང་སློབ་གཉེར་གནང་སྟེ་སློབ་མཐར་ཕྱིན་རྗེས་ལོ་ངོ་ལྔ་ཙམ་རིང་ཀིརྟི་བྱེས་པ་གྲྭ་ཚང་གི་ཡིག་ཚང་དུ་ཕྱག་ལས་གནང་མྱོང་ཡོད་པ་དང། རྗེས་སུ་ཕྱི་ལོ་ཉིས་སྟོང་བཅུ་གཉིས་ནང་ཕྱིར་ཕ་ཡུལ་དུ་ཕེབས་ཏེ་གཡི་བ་ཡུལ་ཚོའི་བཀྲ་ཤིས་དགོན་པར་དགེ་རྒན་གྱི་ཕྱག་ལས་གནང་བཞིན་ཡོད་པ་རེད་འབྲེལ་ཡོད་ནས་མུ་མཐུད་དགེ་འདུན་པ་དཀོན་མཆོག་གྲགས་པ་ལགས་ནི་ནམ་རྒྱུན་ཉམས་ལེན་ཁོ་ནར་བརྩོན་མཁན་ཞིག་ཡིན་པ་ལས་ཆབ་སྲིད་ཀྱི་ལས་དོན་གཉེར་མཁན་དང་རྒྱ་ནག་གི་ཁྲིམས་སྒྲིག་དང་འགལ་མཁན་རིགས་མིན་པ་དང་ས་གནས་མང་ཚོགས་ནས་ཁོང་ནི་དད་གུས་བྱ་ཡུལ་གྱི་དགེ་འདུན་པ་ཞིག་ཡིན་སྐོར་བརྗོད་བྱུང། སྤྱིར་འདས་པའི་ལོ་ཤས་ནས་བཟུང་རྒྱ་ནག་གཞུང་གིས་ཕྱི་ཕྱོགས་སུ་འབྲེལ་བ་བྱེད་སྐོར་གྱི་ཉེས་མིང་འོག་བོད་མི་མང་དག་ཅིག་འཛིན་བཟུང་བྱེད་བཞིན་ཡོད་པ་དང་སྔ་ལོའི་ཕྱི་ཟླ་གསུམ་པའི་ནང་གཞིས་ཀ་རྩེ་ནས་ཡིན་པ་གཡང་མཚོ་ལགས་ཁ་པར་བརྒྱུད་ཕྱི་ཕྱོགས་སུ་འབྲེལ་བ་བྱས་ཡོད་པའི་ཉེས་མིང་འོག་འཛིན་བཟུང་བཙན་ཁྲིད་དང། ཕྱི་ལོ་ཉིས་སྟོང་ཉིས་རྩ་གསུམ་ལོའི་ཕྱི་ཟླ་གཉིས་པའི་ནང་རྔ་བ་ཁུལ་ཁྱུང་མཆུ་རྫོང་ཚ་རུ་མ་ཡུལ་ཚོ་ནས་ཡིན་པ་བོད་རིགས་ན་གཞོན་ཚུལ་ཁྲིམས་ལགས་སུ་རྒྱལ་བ་རིན་པོ་ཆེ་མཆོག་གི་སྐུ་པར་ཉར་བ་དང་ཁ་བྲལ་བར་ངན་འབྲེལ་བྱས་པའི་ཉེས་འཛུགས་འོག་ལོ་གཉིས་ཀྱི་བཙོན་འཇུག་ཁྲིམས་ཐག་བཅད་པ་དང་ཕྱི་ལོ་ཉིས་སྟོང་ཉིས་རྩ་གཉིས་ལོའི་ཕྱི་ཟླ་བརྒྱད་པའི་ནང་མཚོ་སྔོན་ཞིང་ཆེན་མགོ་ལོག་ཁུལ་པད་མ་རྫོང་ནས་ཡིན་པ་བོད་མི་ན་གཞོན་དཔལ་མགོན་ལགས་ནས་ཕྱི་ཕྱོགས་སུ་འབྲེལ་བ་བྱས་སྐོར་གྱི་ཉེས་མིང་གཡོགས་ནས་འཛིན་བཟུང་གིས་གར་སོང་ཆ་མེད་དུ་གྱུར་བའི་གནས་ཚུལ་བྱུང་ཡོད་པ་རེད་བཞུགས་སྒར་རྡ་རམ་ས་ལ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ་ནས་སྙན་སྒྲོན་ཞུ་གི་ཡོད།
རྣམ་པ་ཚོས་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་ནུབ་ཕྱོགས་སུ་ཤིང་བརྐོས་སྒྱུ་རྩལ་ལ་ཁྲོམ་ར་མེད་ཀྱང། རིག་གཞུང་གི་ཆ་ཤས་བདག་ཉར་བྱེད་རྒྱུ་དེ་གལ་ཆེན་པོ་ཡིན་པ་གསུངས་པ། བོད་མིའི་བཟོ་རིག་པའི་ནང་ནས་ཤིང་བརྐོས་ཀྱི་ལག་རྩལ་ནི་བོད་དང་རྒྱ་གར་བཙན་བྱོལ་སྤྱི་ཚོགས་ཀྱི་ཁྲོད་དུ་དར་སོ་ཆེ་ཞིང་རིག་གཞུང་གི་སྒྱུ་རྩལ་འདི་ཉམས་ཉེས་འགྲོ་བའི་ཉེན་ཁ་མེད་ཀྱང། ཨ་རི་ཐེ་བའི་ནུབ་ཕྱོགས་ཡུལ་གྲུ་ཁག་ནང། ཤིང་བརྐོས་ཀྱི་ལག་རྩལ་ལ་ཁྲོམ་ར་ཚུལ་མཐུན་ཞིག་ཐོབ་དཀའ་བའི་གནས་སུ་གྱར་ཡོད་པ་རེད། ཐེངས་འདིའི་གནད་དོན་གླེང་མོལ་གྱི་ལས་རིམ་ནང། ཨ་མི་རི་ཀའི་ཀ་ལི་ཕོར་ནི་ཡ་མངའ་སྡེའི་ནང་ལ་བཞུགས་མཁན། ཤིང་བརྐོས་སྒྱུ་རྩལ་བ་ཚེ་རིང་ལགས་དང་ལྷན་དུ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་རྩོམ་སྒྲིག་འགན་འཛིན་བཀྲ་ཤིས་དབང་ཕྱུག་ལགས་ཀྱིས་གླེང་མོལ་ཞུས་པ་ཞིག་གསན་རོགས་གནང།
རྒྱལ་སྤྱིའི་རླུང་འཕྲིན་གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ད་ལྟ་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གནད་དོན་གླེང་མོལ་གྱི་ལས་རིམ་སྙན་སྒྲོན་ཞུ་རྒྱུའི་དུས་ཚོད་དེ་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཐེངས་འདིའི་ལས་རིམ་དེའི་ཐོག་ལ། ད་ད་ལྟ་བོད་མིའི་སྒྱུ་རྩལ་བ། ཤིང་འབྲུ་གི་ཐོག་ནས་ད་བོད་ཀྱི་གནའ་བོའི། ད་སྲོལ་རྒྱུན་དང་ལྡན་པའི་ཐོག་ནས་ད་ཤིང་འབྲུ་གི་ཕྱག་ལས་གནང། རྒྱུན་རིང་པོ་ཞིག་གནང་ད། སྤྱིར་བཏང་ད་ཤིང་འབྲུ་དང་ཤིང་བརྐོས་ཀྱི་ཐོག་ནས་ཕྱག་ལས་གནང་མཁན་སྒྱུ་རྩལ་བ་མང་པོ་ཞིག་ཡོད་རེད་ཡིན་པ་ཡིན་ན། ད་ནུབ་ཕྱོགས་ཡུལ་གྲུ་ཁག་ནང་ལོགས་ལ་ཡང་དུ་བ། གནའ་བོའི་རིག་གཞུང་གི་སྒྱུ་རྩལ་འདིའི་ཐོག་ལ་ཡང་ད་འཚོ་རྟེན་བྱས་བྱས་རྒྱུན་རིང་པོ་དེ་འདྲའི་གནས་ཆིག

ད་གཅིག་གིས་སོ་སོའི་འཚོ་གནས་ཆེད་དུ་ཤིང་འབྲུ་གང་རྒྱག་དེ་ཞེ་དྲགས་ཁག་པོ་རེད་དེ་ལྟ་ཡིན་ན་ཁོ་ལོ་མང་པོ་ཞིག་ཅིག་སྦྱངས་ཚར་སོང་དང་ཡང་འདི་བོད་པའི་འདི་བརླག་ཕྱིན་པ་ཡིན་ན་ནི་ཕངས་པོ་རེད་ང་རེ་སེམས་ཡང་སེམས་པོ་དང་འདི་ཡང་ཞེན་ཁོག་རེ་ཞུ་དེ་འགྲོ་བ་ལ་རེད་ད་ང་རེ་ཤེས་པ་དག་ལས་མེད་ད་འདི་ཉམས་པ་ཡིན་ན་ཨ་ནི་ཡོང་གི་མི་འདུག་བསམ་ད་འདི་སྤྱི་བཏང་གི་ལས་ཀ་ལས་འགྲོ་བས་ད་མ་གཞི་ང་རེ་བྱེད་ཡག་གི་ལས་ཀ་མི་བྱེད་ད་འདི་ཅིག་འཚོ་བ་སྐྱེལ་ཡག་གི་ཁོ་རེ་ཁུངས་རེ་བས་འདི་རང་རེད་དགའ་ཚོར་རེད།

བོད་ནས་ཡོང་རྒྱུ་ཤ་སྟག་རེད། བོད་ནས་ཡོང་རྒྱུ་ཤ་སྟག་བྱས་ཨ་ནི་མི་ངན་རྣམས་ལ་བདག་འདི་ལྷབ་རིབ་བུ་ལྟ་གཅིག་གི་ཤིང་བཟོ་ད་ད་ཤིང་བཟོ་དུ་མ་འགུག་མཁན་ཡོད་མ་རེད་ང་ཚོ་གཅིག་གི་ང་ཐོག་མར་ནོར་བུ་གླིང་ཁ་སླེབས་དུས་ང་ཚོ་མི་བཅོ་བརྒྱད་ལས་ཡོད་མ་རེད་ད་ལོ་བྱེད་དུས་འདི་ལ་ཡང་གཅིག་གི་རིག་གཞུང་གི་ཐོག་ནས་མཐུན་མ་མཐུན་བྱེད་ཡ་རབས་འདི་ད་དེ་འདྲས་ཀྱི་རྟགས་སེ་སྐད་ཡོད་མ་རེད་ནོར་བུ་གླིང་ཁ་ན་ད་ཅིག་དེ་དུས་ཨ་བ་རྒྱལ་བོ་ཡོད་རེད་བ། ན་རེད། དེ་དུས་དེ་ནས་ང་རྗེས་ལ་ཟོག་ཟོག་ཅིག་ཕྱིན་པ་ཡིན། ཟོག་ཟོག་ལ་ཡང་ང་ཚོས་ཤིང་བརྐོས་རྒྱག་སའི་སྡེ་ཚན་ཅི་འདྲའི་འདུག་ཨ། དེ་ཟོག་ཟོག་དང་དཔེ་མཛོད་གཉིས་ལ་ཕྱིན་པས་ནི། དེ་བརྐོས་བའི་མི་ཞིག་དེས་ཤིང་བརྐོས་དེ་ཚོ་བོད་ནང་ལོགས་ལ་བོད་བརྐོས་དང་རྒྱ་བརྐོས་ཟེར་ནས་སྔོན་མ་ནས་གཉིས་དར་བསྡད་འདུག་ཨ། ལོང། གཉིས་དར་བསྡད་དུས་རི་མོའི་གཞུང་གི་འགྲོ་སྟངས་རབ་དང་བརྐོས་རྒྱག་སྟངས་རབ་འདི་འདྲའི་ལྟས་ཁྱད་པར་འདུག། ཁྱད་པར་ག་རེ་འདུག་ཨ།

གཅིག་གིས་ཨ་མི་རི་ཀའི་ནང་ལོགས་ཀྱི་བོད་པས་བཟོས་པའི་མཆོད་གཤོམ་རེད་བྱས་ཚེ་བོད་པའི་གཅིག་གི་དགའ་ཕྱོགས་རེ་ཤི་རུབ་ཀྱིས་ལྷག་བསྡད་ཀྱི་རེད་བསམ་པའི་དེ་བསམ་བློ་དེ་འདྲའི་ཐོག་ནས་ད་གཅིག་བདག་མདུན་མཚམས་མ་ཤོར་བྱས་ཏེ་གཅིག་མཆོད་གཤོམ་བཟོ་ཡ་ད་བར་གཅིག་གི་ཆོས་པའི་ད་གཅིག་བོད་པའི་ཕྱུག་ད་བཀོད་ཟིག་ར་བཀོད་རིག་གནས་རུབ་ཡོད་པ་དེ་གས་དེ་ད་གཅིག་གང་གང་མང་མང་གཅིག་བཞག་ཐུབ་ཡ་རེད་ད་ང་རའི་བསམ་བློ་རུབ་འདི་རེད།

བཟླས་བརྗོད་བལྟས་བལྟས་ལ་ཡོང་གི་ཡོད་རེད་ཨ་ནི་འདི་ནས་འདི་ཡོང་གི་ཡོད་རེད་ང་རེ་སྒེར་གྱི་ངོས་ནས་སོ་སོས་བཟོ་དགོས་ཡག་འདི་འདྲ་ཡོད་ན་ང་རེ་དང་འདྲའི་ལས་ཀ་འདི་བརྒྱུད་ནས་ཡང་བཟོ་ཡག་དང་བྱེད་ཡག་ཚང་མ་ད་ག་ཡོད་རེད་སྙེམས་དོ་ལེ་ཡ། ལགས་སོ་ལགས་སོ། ཨ་ནི་དེ་ཙམ་མ་ཟད་པས་ཡང་ང་ཚོ་གཅིག་གི་སངས་རྒྱས་ཀྱི་སྐུ་བཞེངས་ཡག་དང་དེ་འདྲའི་ང་ཚོ་གཉིས་གནས་ཆུང་གི་སྐུ་བཞེངས་ཡག་དང་སྐྱ་དེ་སྔོན་ང་ཚོ་སྐྱབས་མགོན་རིན་པོ་ཆེ་སྐུ་ཚེ་སྐུ་ཚེ་ཆེན་པོ་དེ་བཞེངས་པ་རེད་འདུག་འོ་དེ་དུས་ཚོད་དེ་ཚང་མ་ལ་ཡང་བྱེད་སྟངས་གཅིག་འདྲ་པོ་འདྲ་པོ་ཞིག་རེད་འགྲོ་སྟངས་དེ་གས་དེ།

གི་འདི་ཡི་ཁྱད་པར་དེ་ད་བོད་ནང་དུ་སྟོང་གི་བསམ་བྱེད་ཀྱི་མི་འདུག་ག་རེ་ཟེར་ན་བོད་ནང་ལ་ཡང་ཡང་ཅིག་བོད་པ་རང་ལ་ཅིག་དེའི་ཐོག་ལ་ཡང་བལྟས་ཚེ་ཤ་ཚ་དང་གཞན་དེ་ད་དུང་མུ་མཐུད་འདེད་ཀྱི་འདུག་བ། ལགས་རེད་དེ་རེད། ཨ་ནི་ཁྱིམ་ཚང་ག་འདྲ་གཅིག་ནང་ཕྱིན་པ་ཡིན་ན་ལས་ང་ཚོ་བོད་པ་རང་ལ་ཅིག་ཆ་སྒམ་མཆོད་གཤོམ་མེད་པ་ཧ་ལམ་ཡོད་མ་རེད་ད་དེའི་སྐོར་ཡང་ང་ཚོ་གཅིག་གིས་གཅིག་ལད་ཟློས་རེ་བྱེད་རྒྱུ་ཡིན་གྱི་གོ་རེ་བ་དེ་ད་འདི་སྟོང་གི་རེད་བསམ་ཏེ་བྱེད་ཀྱི་མི་འདུག།

འདི་ལས་ཡར་གཅིག་འདི་རེད་དགོན་པ་ཁ་བ་ནང་ལོགས་ལ་ཡང་ཡར་གཅིག་གི་ཉམས་གསོ་བྱེད་ཡག་ཚར་ཡར་སྔ་མོ་རང་གི་འགྲོ་སྟངས་བཙལ་ནས་བཟོ་རོགས་ཅིག་ཟེར་མཁན་གཅིག་འདུག་བ། ལགས་རེད། མ་གཏོགས་གཅིག་གིས་ད་སྤུས་ཚད་བལྟས་ཚེ་ད་བལྟས་ཚེ་ཉར་འགུལ་ཡོད་ཀྱི་རེད་བསམ་གྱིན་ཡོད་དོ། ལགས་སོ་ལགས་སོ་སྟངས་སྟབས། སྔ་མོ་རང་གི་འགྲོ་སྟངས་ཀྱི་ལག་པ་རང་གིས་བྱེད་སྟངས་དེ་བྱས་པ་ཡིན་ན། ལགས་རེད།

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་ལྷུན་གྲུབ་ཚེ་རིང་ལགས་དང། ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་གུས་པ་ཚེ་དབང་དངོས་གྲུབ་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།